ཨ་རེ་ཁོ་རེ་ཁོ་རེ་ཁོང་པའི་བཟའ་ནི་ཨ། ཨོ་དེ་གང་ལྟར་ཡང་ད་དུས་ཚོད་མཚམས་སླེབས་དུས་ང་ཚོ་འདུས་མི་འདུས་བརྟག་དཔྱད་བྱེད་ཡ་རེད། ཨོ་དེ་སེ། ཡ་དེ་ཅི་དེ་ཡན་ཆད་ག་རེ་ཟེར་ན་གཅིག་གི་དང་ག་ས་ཆོས་ཀུན་དགོངས་པ་གཅིག་ཏུ་བབས་ཟེར་དང་པོ་དེ་རེད་ད་གཉིས་པ་དེ་ག་རེ་དཔང་པོ་གཉིས་ཀྱི་གཙོ་བོ་ཟུང་ཟེར་རེད་བ་ད་ང་ཚོ་བློ་འབྱོངས་ཡོད་ག་རེ་ཟེར་ན་ཚད་གཅིག་པོ་དེ་དཔང་དཔང་པོ་དཔང་པོ་གཉིས་ཀྱི་གཙོ་བོ་ཟུང་ཟེར་རེད་ཨོ་དེ་ད་དཔང་པོ་གཉིས་ཟེར་དོན་ལ་རང་གཞན་དང་རང་རང་གཞན་གྱི་དཔང་པོ་བྱེད་ཡ་དང་རང་གི་དཔང་པོ་བྱེད་ཡ་གཉིས་ཡོད་རེད་དེ་ནང་ནས་ཀྱང་གཙོ་བོ་ག་རེ་ཟེར་ན་རང་གིས་རང་གི་དཔང་པོ་བྱེད་ཡ་དེ་གཙོ་བོ་རེད་གསུང་བ་རེད་སྤྱིར་བཏང་དཔང་པོ་གཉིས་ཡོད་འདུག་པ། ང་ཚོ་གཞན་གྱིས་དཔང་པོ་བྱེད་ཡ་གཅིག་དང་རང་གིས་དཔང་པོ་བྱེད་ཡ་གཉིས་ཡོད་རེད་པ། དེ་ནང་ནས་གཙོ་བོ་ག་རེད་ཟེར་ན་རང་ཉིད་རང་ཉིད་དཔང་པོ་བྱེད་ཡ་དེ་གཙོ་བོ་རེད་དེ་བཟུང་དགོས་རེད་གསུང་རེད། ཡ་ཞེས་གསུངས་ཏེ་གཞན་གྱིས་ད་ང་རང་ཚོ་ལ་གཞན་གྱིས་དེ་ཀུན་ལ་ཆོས་བྱུང་ནས་འདུག་ཐུགས་རྒྱུད་འཇམ་བོལ་ལེ་སོང་འདུག་ཟེར་བ་ལ་ཟེར་བ་དེ་དཔང་པོ་གཅིག་རེད་དཔེར་ན་མི་གཞན་དག་གིས་ཨོ་ཁོང་སྔ་མ་འདི་འདྲའི་མེད་པ་དང་དེང་སང་ཁོ་ཆོས་ཉམས་ལེན་ཡག་པོ་བྱས་ནས་སྔོན་འདྲའི་མི་དཔེ་ཞི་ཞིང་དུལ་བ་མི་དཔེ་ཞེ་པོ་ཡག་པོ་ཆགས་ཤག། མི་གཞན་དག་གིས་འདུག་ཟེར་དཔང་པོ་བྱས་ནས་ལབ་ཡག་ཡོད་རེད་པ། འོ་འདི་གཅིག་རེད་ཡིན་ནའི་དཔང་པོ་གཅིག་རེད་ཡིན་ནའི་འདི་གཙོ་བོ་མ་རེད་གསུངས་རེད། འོན་ཀྱང་འདིས་མི་ཕན་ཕན་ངེས་མ་རེད་ག་རེད་ཟེར་ན། ད་མི་དེ་ག་ཚོད་ཅིག་ཞི་དུལ་བག་ཕེབས་ཞེ་པོ་ཡག་པོ་ཆགས་ཤག་ལབ་པ་ཡིན་ནའི་སོ་སོའི་རྒྱུད་ལ་ཨ་ནི། དེ་སྔ་མ་ནང་བཞིན་ད་ག་རང་བསྡད་དུས་འགྲིག་གི་མ་རེད་པ་ཕྱི་ཡི་གཅིག་སྤྱོད་པ་དེ་ང་ཚོ་མོ་སུ་འཇམ་དུ་ཕྱིན་ཙམ་མ་གཏོགས་ནང་གི་ཉོན་མོངས་དེ་འདུལ་མ་ཐུབ་ན། ད་ག་རང་བསྡད་དེ་རེད་པ། ཨོ་དེ་རེད་ད། དེ་འདྲ་བྱས་ཙང་ད་སོ་སོ་རང་ཉིད་ལ་བལྟ་དགོས་རེད་ཟེར་གནས་སྐབས་ཀུན་ཏུ་རང་རྒྱུད་ལ་བརྟག་པའི་ཚེ། རང་གིས་རང་མི་བསླུ་བ། རང་གིས་རང་གི་མི་བསླུ། མགོ་མི་གཡོག་མི་ཁྲེལ་བ་ཞིག་གཙོ་བོ་ཡིན་ཟེར་འདི་རེད། བྱས་ཙང་ད་རང་གིས་རང་གི་དཔང་པོ་བྱས་དཔེ་གལ་ཆེན་པོ་ཡིན་ཟེར་རེད་སོ་སོ་རང་ཉིད་རང་ཉིད་ལ་ངོ་གནོང་མི་དགོས་པ་ཅིག་བྱས་འདུག་བྱས་མི་འདུག་ད་ལྟ་ཕན་ཆད་ལ། རེད་པ། ང་རང་ཚོས་བསམ་ན་ད། ད་དཔེ་ཆ་ཡག་པོ་བལྟས་འདུག་བལྟས་མི་འདུག་ང་ཚོས་དེང་སང་སྐད་བཤད་པ་ཡིན་ན། ཡང། བྱས་འདྲ་པོ་ཆགས་འདུག་དངོས་འབྲེལ་གཅིག་འབད་བརྩོན་ཤུགས་ཆེ་བྱས་འདུག་དང་ནང་བཞིན་ཁ་ཏོན་དགེ་སྦྱོར་བྱེད་པ་ཡིན་ནའི་བྱས་འདྲ་པོ་ཆགས་འདུག་དངོས་འབྲེལ་གཅིག། གཅིག། སྦྱོར་དངོས་མཇུག་གསུམ་ཚང་བ་ཡག་པོ་བྱས་འདུག་བྱས་མི་འདུག་འོ་དོ། ཉམས་ལེན་བྱེད་པ་ཡིན་ནའི། ཉམས་ལེན་འདི་གར་སྦྱོར་དངོས་མཇུག་གསུམ་ཚང་སྤུས་དག་པོ་བྱས་འདུག་བྱས་མི་འདུག་བརྟག་དཔྱད་བྱེད་གལ་སྲིད་བྱས་མི་འདུག་ན། རང་ཉིད་རང་ཉིད་ལྟར་ངོ་གནོང་བ་ཡང་རེད་ལས་རེད་བྱེད་རྒྱུ་གཅིག་གང་བྱས་རེད་རང་ཉིད་རང་ཉིད་ལ། ཨང་གཅིག། འོ་ལ་སུ་ངོ་གནོང་དགོས་ལས་བྱས་རེད་འདི་གཙོ་བོ་སོ་སོ་རང་ཉིད་ཀྱི་རེད་པ། ཨོ། མིས་ག་རེ་ལབ་པ་ཡིན་ནའི་མི་ཡག་པོ་འདུག་ལབ་པ་ཡིན་ནའི་རེད་སྡུག་ཅག་འདུག་ལབ་པ་ཡིན་ནའི་རེད་དེ་ལ་ལྟོས་པ་ཡོད་མ་རེད་དཔང་པོ་དེ་གཙོ་བོ་རེད་མི་འདུག་ཨ། དཔང་པོ་དེ་གཙོ་བོ་ག་རེད་ཟེར་ན་དཔང་པོ་གཙོ་བོ་དེ། རང་ཉིད་རང་ཉིད་ངོ་གནོང་མི་དགོས་པ་ཅིག་ན་ཨ་ཅིག་མི་གཞན་དག་ལ་ངོ་ཚ་མི་དགོས་པ་ཅིག་ཨ་ནི་ཨོ་དེ་འདྲ་ཅིག་ཡོད་མེད་ན་ཨོ་དེ་གཙོ་བོ་རེད། ད་སོ་སོ་རང་ཉིད་ཉིན་རེ་ཉིན་རེ་ཉམས་ལེན་དེ་བྱས་ཡོད་འདུག་ང་ལ་ཨང་སོ་སོའི་རྒྱུད་དེ་ལ་ཨ་ཅིག་ཉམས་ལེན་གི་ད་ཅིག་འགྱུར་བ་དེ་སྔ་མ་སྔ་མ་ལས་ཕྱི་མ་ཇེ་བཟང་ཇེ་བཟང་དང་ནང་བཞིན་ཅིག་བླ་མེད་ཅིག་ལབ་ཚིག་སོ་སོའི་སེམས་ལ་ཞུ་བ་དེ་ཤུགས་ཆེ་རུ་ཆེ་རུ་དེའི་སྟོབས་ཀྱིས་ཉམས་ལེན་ཇེ་བཟང་ཇེ་བཟང་འགྲོ་གི་འདུག་ན། དབྱར་དུས་ཀྱི་ཆུ་དྭངས་ནང་བཞིན་ག་རེ་ཡར་ངོའི་ཟླ་བ་ནང་བཞིན་གོང་འཕེལ་དུ་འགྲོ་གི་འདུག་ན་འོ་ད་སོ་སོ་མི་ཤེས་ན་ངོ་ཚ་དགོས་མ་རེད། ཕྱིའི་ཆ་ནས་སོ་སོ་དཔེ་ཅིག་དེ་གི་ཚིག་གི་གཟི་བརྗིད་ཕུན་སུམ་ཚོགས་མེད་པའི་ནང་གི་དཔེ་ཉམས་ལེན་ཚོད་དེ་རེད་པ་འོ་ད་འདི་ངོ་གནོང་དགོས་ཡ་མ་རེད། རང་ལ་ངོ་གནོང་དགོས་ཡ་ཡོད་ན་གཞན་ལ་ངོ་གནོང་དགོས་ཡོད་མ་རེད་རེད་པ། གནས་སྐབས་ཀུན་ཏུ་རང་རྒྱུད་བརྟག་པའི་ཚེ་རང་གིས་རང་ཨ་ནི་མི་བསླུ་མགོ་མི་གཡོག་མི་ཁྲེལ་བ་ཞིག་གཙོ་བོ་ཡིན། རིགས་འགའ་ཤས་འདུག་ཨ་སྤྱང་གྲུང་ཁ་བའི་ཞེ་པོ་ཞིག་བྱས། ཡིན་ནས་ད་གོ་ལོག་རྐྱང་རྐྱང་བྱས་ཏེ་ཡོད་དོ་རེད་འདུག། འཇིག་རྟེན་འདུག་པ་འཇིག་རྟེན་སྤྱང་པོ་ཞེ་པོ་ཞིག་འདུག། ཨ་ད་ཅིག་སྤྱང་པོ་ཟེར་བ་ད་དངོས་འབྲེལ་དངོས་འབྲེལ་རང་སྤྱང་པོ་དེ་མ་རེད་ཡིན་ན་སྤྱང་པོ་ཞེ་པོ་བྱེད་ཀྱི་འདུག་ང་ལ་སོ། ཡང་བྱས་ཡིན་ན་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་སྤྱོད་པ་དོགས་སུ་ཀྱོག་ཀྱོག་རྐྱང་རྐྱང་འགྲོ་བསྡད་མཁན་ཞིག། ག་དུས་ནས་ཅིག་ང་ཚོ་མ་སོ་ན་ཀྱོག་བསྡད་མཁན་རྐྱང་རྐྱང་འགྲོ་བསྡད་མཁན་ཞིག་འདུག། འོ་ད་དུ་སུ་སྤྱང་པོ་ཟེར་ན་ད་འདི་དགོས་འདུག་རང་གི་དཔང་པོ་བྱས་ཏེ་རེ་ཞིག་རེ་བ་མི་གི་ཁོ་འཇོན་པོ་འདུག་ཁོ་སྤྱང་པོ་འདུག་ཞེ་པོ་ལབ་ཡོང་ནས་སྤྱང་པོ་ངོ་མ་ཡོད་མེད་སོ་སོ་ཧ་གོ་དང་བལྟ་དགོས་འདུག་རེ་བ། འོ་དུས་སུ་འདུག་ཅི་རང་འཇིག་རྟེན་གྱི་བྱ་གཞག་ལ་སྤྱང་པོ་བྱེད་ཀྱི་འདུག་འོ་འདི་སྤྱང་པོ་མ་རེད། ད་འདི་གོ་ལོག་བྱེད་ཀྱི་འདུག་ང་ཚོ་འཇིག་རྟེན་བྱ་གཞག་འདུག་སྤྱང་པོ་བྱེད་ཀྱི་འདུག་ཡོད་རེ་བ་ད་ང་ཚོ་ག་རེ་ཡིན་ནས་འཇིག་རྟེན་ན་ད་ཡོད་ཡིན་རེད་བ། ང་ཚོའི་གྲྭ་པའི་སྤྱི་ཚོགས་ན་ཡི་འོ་དེ་ཚོ་ལ་དཔེ་སྤྱང་པོ་བྱང་ཆུབ་པོ་ད་ག་རེ་གཅིག་པུ་བྱུང་ནས་མི་ལ་མགོ་སྐོར་བཏང་ཡག་མཁས་པོ་མི་ལ་དཔེ་གཅིག་ང་ཚོ་མུ་སུམ་ཅིག་གཡོ་བྱ་ཡག་མཁས་པོ་ཞེ་བོ་རྒྱུ་རུ་ཡོང་གི་འདུག་ཨོ་ད་འདི་སྤྱང་པོ་རེད་མི་འདུག་ད་འདི་ཅིག་མི་གི་ད་ཁོ་སྤྱང་པོ་འདུག་ཁོ་འཇོན་པོ་ཡོད་ར་ཟེ་ག་ཅིག་རེད་མ་གཏོགས་དོན་ལ་འཇོན་པོ་རེད་མི་འདུག་བ་ཨོ་འདི་རེད། ད་འཇོན་པོ་ཡོད་མེད་ད་སྤྱང་པོ་ཡོད་མེད་སོ་སོ་སོ་སོ་རྒྱུད་བལྟ་རྒྱུ་རེད་ཧཧཧ་ང་རང་ཚོ་བཙུན་མའི་འདེགས་སྲུང་བྱེད་པའི་ཀ་དག་ནང་བཞིན་ཆེ་ཆུང་གི་ཨ་ནི་གཅིག་གི་བར་ལ་སོ། ད་ནི་ད་ཅིག་མགོན་པོ་ཀླུ་སྒྲུབ་ཡབ་སྲས་ཐོགས་མེད་ཡང་ཁོ་ཚོའི་གསུང་བ་ནང་བཞིན་གྱི། ད་གཞུང་ནས་གསུང་བ་ནང་བཞིན་ཉམས་ལེན་དུ་ཐོན་མི་འདུག་བལྟ་རྒྱུ་རེད། དེ་འདྲའི་ཐོན་ཡོང་ན་ད་འགྲིག་གོ་རེད་ཡང་སོ་སོའི་རང་ཉིད་ང་ཞེ་བོ་གཅིག་ནང་རྟོག་ཅིག་ཞེ་བོ་གཅིག་ཡང། དཔང་པོ་གཟུགས་མེད་ནས་ཁོ་ཡང་གཅིག་གནད་ལ་ཁེལ་མི་ཁེལ་བལྟ་རྒྱུ་རེད་པ་འོ་གནད་ལ་ཁེལ་མེད་ང་ཚོ་ལམ་རིམ་གསུང་བ་ནང་བཞིན། ལམ་རིམ་ད་གཞུང་ནང་བཞིན་གྱི་ཉམས་ལེན་ཡག་པོ་བྱུང་བལྟ་རྒྱུ་རེད་པ་གཙོ་བོ་འདི་རེད་ཨོ་དེ་སུ་རེད་ཤག་ཨ་རང་གིས་རང་མི་བསླུ་མགོ་མི་གཡོག་མི་ཁྲེལ་བ་ཞིག་གཙོ་བོ་རེད་འདི་རེད་ཨ་ད་འདི་བྱེད་ད་འདི་ཟེར་བ་འཇིག་རྟེན་གྱི་ཆོས་མི་འདོད་ཤོས་ཤིག་ལ་བློ་སྦྱངས་པ་འདོད་ཐོག་ཏུ་གྲུབ་པའི་ཚེ་བློ་སྦྱོང་བ་འདོད་མ་ད་འདི་ཡིན་ཅེས་བཀའ་སྩལ་ན། བློ་འབྱོངས་པའི་ཚད་གཉིས་པ་དེ་ཕྱིན་ཚར་སོང་དཔང་པོ་གཉིས་ཀྱི་གཙོ་བོར་བཟུང་ཨོ་དེ་རེད་ད་རང་ཉིད་རང་ཉིད་ལ་ངོ་གནོང་མི་དགོས་པ་རང་ཉིད་རང་ཉིད་ལ་ངོ་གནོང་མི་དགོས་ཟེར་ཏེ་མི་ཚེ་འདི་ཙམ་སྐད་ཅིག་མ་ཡིན་པ་ཚེ་རབས་ནས་ཚེ་རབས་བར་དུ་རང་ཉིད་ནང་ནས་ངོ་གནོང་དགོས་པ་མེད་པ་ཅིག་ཡོད་བསམ་སང་ཐོག་ནས་བྱུང་བ་ཡིན་ན། འབྱོངས་པའི་ཚད་གཅིག་རེད་ཤག་རེད་བ། ད་ཚེ་རབས་ཚེ་རབས་སུ་ནང་འགྱིང་གི་རེད་བ། ད་སྐྱེ་བ་འདི་ཙམ་མ་ཡིན་སྐྱེ་བ་ཕྱི་མ་ལ་ངས་ལམ་ཀ་ཞིག་བཟོས་བྱས་དེའི་ཕྱི་མ་ལ་ལམ་ཀ་ཞིག་བཟོས་བྱས་ཨོ་དེ་འདྲ་ཅིག་བཟོ་དགོས་ཡོད་བསམ་སང་ཡོད་ན་ད་འགྲིག་གོ་རེད། ངོ་གནོང་མི་དགོས་པ་ཟེར་དེ་རེད་པ། འོ་དེ་བྱེད་ཐབས་ཅི་ག་ཟེར་ན་དཔང་པོ་གཉིས་ཀྱི་གཙོ་བོར་བཟུང། ད་བློ་སྦྱོང་ཚད་དང་ལྡན་མིན་དེ་ལྟ་ཡ་རེད་དོ། རེད་པ་མི་གིས་པས་ཁོ་བོས་ཅིག་བྱང་ཆུབ་སེམས་དཔའ་རེད་ཁོ་ཅིག་ཉམས་ལེན་ཞིག་ཡོད་རེད་ཟེར་ལབ་པ་དེ་ཕན་གྱི་མི་འདུག་བ། འོ་ད་བྱང་ཆུབ་སེམས་དཔའ་ཡིན་མིན་ཉམས་ལེན་ཡོད་མེད་སོ་སོའི་རྒྱུད་ལ་བལྟ་དགོས་རོ། དེ་ང་ཚོ་ནམ་རྒྱུན་ང་ཚོས་ཅིག། རྟོགས་པ་རྒྱུད་ལ་སྐྱེ་བའི་ཚད་ཟེར་དེ་ངེས་པར་དུ་ཤེས་དགོས་འདུག་རྟོགས་པ་དེ་དག་དེ་རྒྱུད་ལ་སྐྱེ་བའི་ཚད་ཡོད་ར་བ། བྱང་ཆུབ་སེམས་སྙིང་རྗེ་རྒྱུད་ལ་སྐྱེ་བའི་ཚད་དེ་མི་ཤེས་ན། ཨང་སོ་སོའི་ཉམས་ལེན་དེ་ག་པར་སླེབས་པ་ཧ་གོ་མ་ར་བ། ཨང་དེ་དང་ཐག་ཉེ་རུ་ཉེ་རུ་ཚད་དེ་རུ་ཅིག་ཐག་ཉེ་རུ་ཉེ་རུ་འགྲོ་དུས་སྒང་ལ་ཨ་ནི་པའི་ཉམས་ལེན་དེ་ཏག་ཏག་ཡོད་པ་ཆགས་འགྲོ་གི་ར་བ། གཞན་གཅིག་སྒོམ་རྒྱུ་སྒོམ་གཅིག་ཅི་ག་བྱས་པས་ནས། ཨ་ནི་སླེབས་སོ་དེ་མ་སླེབས་ཨ་གཅིག་བསྡད་ཧ་ཞིག་འགོ་འདོགས་ཁ་དེ་འགྲིག་གོ་བ་མ་ཡིན་ཅི་མི་ཅི་ཚད་དེ་ཤེས་དགོས་འདུག། ལམ་རིམ་ནི་ལམ་རིམ་ཐོག་མ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་ཟུང་འཇུག་བར་རྟོགས་པ་སྐྱེས་པའི་ཚད་ཡོད་ར་བ། འོ་དེ་ཤེས་འགོ། དེ་ཤེས་པས་ན་ཨ་ཚོད་ཐིག་ར་བ། སོ་སོ་སུ་རང་ཉིད་ཚོད་ཐིག་གོ་ར་བ་དེ་བྱས། ཡ་ད་དེ་ཡན་ཆད་ག་ཟེར་ན་དཔང་པོ་གཉིས་ཀྱི་གཙོ་བོར་བཟུང། ད་དེ་ནས་ཡང་འབྱོངས་རྟགས་གཅིག་ག་ཟེར་ན་བློ་སྦྱོང་བའི་ཚད་གཅིག་ག་ཟེར་ན། ད་འདི་རྫོགས་སོ་བློ་སྦྱོང་བའི་ཚད་དང་བློ་སྦྱོང་བའི་རྟགས་མ་རེད་བློ་སྦྱོང་བའི་ཚད་བློ་སྦྱོང་བའི་ཚད་དང་རྟགས་གཉིས་ལ་ཁྱད་པར་བཞག་འདུག་ཡ། ད་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན། ད་བློ་སྦྱོང་བའི་གནས་སྐབས་སུ་ཨ་ནི་ཅིག་རྐྱེན་བཟང་ངན་ཅི་འཕྲད་པ་ཡིན་ནའང་རེད་པ། ཨ་ནི་ཅིག་སེམས་འོག་ལ་སུ་ཅིག་འཁྲུགས་པ་ལྟ་བུ་ཡང་ན་སེམས་ཞུམ་པ་ལྟ་བུ་དེ་འདྲའི་མ་ཡིན་པ་ཨ་ནི་དུས་རྟག་ཏུ་ཡིད་བདེ་བ་ལས་མ་ཉམས་པ་ཅིག་དེ་འདྲའི་བསྡད་ཐུབ་འདུག་ན་འོ་དེ་ཡང་ག་ཟེར་ན།

འདྲི་བ་འདིའི་དཔེ་རྒན་ཆེན་པོ་དུ་བ་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཞེས་གསུངས་ཏེ་བསྒོམས་པའི་ཚེ་ཆོས་ཆོས་ཀྱི་རོ་མྱོང་བར་བྱས་ནས་ཆོས་ཀྱི་རོ་མྱོང་བར་བྱས་ནས་གསུངས་གཙོ་བོ་ཆོས་བྱང་ཆུབ་སེམས་ཀྱི་རོ་ཆོས་ཀྱི་མྱོང་བ་རོ་མྱོང་བར་བྱས་ནས་སྡུག་བསྔལ་དང་ད་རོ་མྱོང་བར་བྱས་ནས་ཨ་སོ་སོ་ལ་སྡུག་བསྔལ་ཡོད་འཕྲད་ཀྱི་རེད་པ་དང་ན་ཤི་དང་མི་གཟུགས་ཐང་པོ་མིན་པ་སོགས་དང་མིང་མི་སྙན་པ་འོ་ཁོ་གཅིག་བྱས་རེ་དང་ཁོ་མེད་བྱས་རེ་དང་ཟེར་དེ་འདྲའི་ང་ཚོ་གཏམ་ངན་པ་དེ་འདྲ་ཁྱབ་ཡ་དེ་འདྲ་ཡོང་དུས་གང་ཟག་གྲངས་མེད་སོགས་རྐྱེན་ངན་པ་ཅི་བྱུང་ཡང། ཨ་ནི། གཏོང་ལེན་གྱི་སྒོ་ནས་བློ་སྦྱོང་ཉམས་སུ་ལེན་པའི་དོན་བྱུང་སྙམ་ནས། དོན་བྱུང་སྙམ་ནས་དགའ་མགུ་རང་བ་མ་གཏོགས་དགའ་མགུ་རང་བ་མ་གཏོགས་ཡིད་མི་བདེ་བ་སོགས་ཀྱི་རྐྱེན་དུ་མི་འགྲོ་བ་དེ་མི་འགྲོ་བར་སྒོམ་ཐུབ་པའི་ཚེ་ག་རེ་ཟེར་ན་གཅིག་རེད། འོ་འདི་རེད་ཤག། ད་རྐྱེན་ཟེར་བ་ང་ཚོ་རྐྱེན་ངན་ད་ང་ཚོ་ཆོས་ཉམས་ལེན་བྱེད་ཡོང་དུས་ང་ལ་སྡུག་བསྔལ་མང་པོ་ཡོད་རེད་བ་དཀའ་ངལ་མང་པོ་ཡོད་རེད་ཨ་ནི་ད་ང་ནང་བཞིན་མི་ཡིན་པས་ང་རང་སོ་རྒྱབ་ལོག་འདྲ་མ་ནང་ལབ་ཏེ་ཡིན་དུ་ཡོད་རེད་བ་འོ་དེ་འདྲའི་ད་ང་ཚོ་མི་གཟུགས་ཐང་པོ་མིན་པའི་རྐྱེན་བཟང་ངན་ག་རེ་འཕྲད་པ་ཡིན་ནའང་ཨ་ནི། གཏོང་ལེན་གྱི་དམིགས་པ་བྱས་ནས་རེད་པ་གཏོང་ལེན་དམིགས་པ་བྱས་ནས་ཉམས་སུ་བླངས་པའི་དོན་བྱུང་སྙམ་ནས་ཨ་ནི་ག་རེ་རེད། དགའ་མགུ་རང་བ་མ་གཏོགས། རེད་པ། དེ་འདྲའི་ང་ཚོ་རྐྱེན་བཟང་ངན་རྐྱེན་ངན་པ་དེ་འདྲ་འཕྲད་དུས་ང་ལ་ང་རང་ཚོར་ག་རེ་བྱུང་བ་རེད། གཏོང་ལེན་གྱི་སྒོ་ནས་བློ་སྦྱངས་གཏོང་ལེན་གྱི་སྒོ་ནས་བློ་ཉམས་སུ་ག་ས་བློ་སྦྱོང་ཉམས་སུ་ལེན་པའི་དོན་དེ་བྱུང་རེད་པ། བྱུང་རེད་པ། ང་ཚོ་ཅིག་ག་རེ་རེད། ཨ། འདི་རེད་པ། ལེ་ལན། ད་ཅི་ང་ཚོ་མི་འདོད་པའི་སྡུག་བསྔལ་རྐྱེན་ངན་པ་ཆ་ཚང་སོ་སོའི་རྒྱུད་དུ་ཚུར་ཡོང་བ་ཤོག། ཨ་ནི་ལེགས་པའི་ཆ་ཨ་ནི་རྐྱེན་བཟང་པོ་ཡི་ཆ་ཚང་ག་རེ་རེད་སེམས་ཅན་སྤྱི་ལ་ཕར་ཡོང་བ་བུད་སྨིན་པར་ཤོག་ཟེར་གཏོང་ཨ་ད་ག་ས་ན་ཨ་ནི་ཅིག་ལེན་པ་དང་གཏོང་ཡའི་བསམ་པ་དེ་སྦྱངས་སྦྱངས་རེད་པ་ད་གལ་སྲིད་བློ་སྦྱོང་བའི་གང་ཟག་ཅིག་སྦྱངས་སྦྱངས་ཡིན་ཙང་ཁོ་རང་སྦྱངས་པ་ནང་བཞིན་ད་རྐྱེན་ངན་པ་དེ་སོ་སོར་བབས་རེད་པ་ཨ་ནི་སྡུག་བསྔལ་སོ་སོར་བབས་རེད་པ་སོ་སོར་ཅིག་སྨོན་ལམ་བརྒྱབ་པ་ནང་བཞིན་བབས་པ་དེ་ད་དུང་དགའ་བ་སྒོམ་དགའ་བ་བསྒོམས་ནས་དང་དུ་ག་རེ། འདིས་བྱང་ཆུབ་སེམས་རྒྱུད་ལས་ཀྱང་གྱེན་དུ་འགྲོ་ཐུབ་པ་ཅིག་དེ་འདྲའི་བྱེད་ཐུབ་འདུག་ན་ག་རེ། ཡིད་མ་དཀྲུགས་བསྡད་ཐུབ་རེ་བ། འོ་བསྡད་ཐུབ་ན་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཟེར་འདི་ཡིན་ཟེར། ང་ཚོ་སོ་སོས་སྨོན་ལམ་བརྒྱབ་པ་ནང་བཞིན་ད་འགྲུབ་རེ་བ། འོ་འདུག་ཟེར། གཏོང་ལེན་གྱི་སྒོ་ནས་བློ་སྦྱོང། ཉམས་སུ་ལེན་པའི་དོན་བྱུང་སྙམ་ནས་ད་དགའ་མགུ་རངས་པ། བྱེད་དགོས་རེ། དགའ་བ་དང་དགའ་བར་བྱེད་དགོས་རེ། ཨང་མགུ་བ་བྱེད་དགོས་རེ། དེ་མ་གཏོགས་པའི་ཡིད་མི་བདེ་བ་སོགས་ཀྱི་རྐྱེན་དུ་མི་འགྲོ་བ་ཅིག་རེ། འོ་དེ་འདྲའི་ཡིད་མི་བདེ་བ་སོགས་ཀྱི་རྐྱེན་གྱིས་ཡིད་མི་བདེ་བ་སྐྱེ་ཡ་གི་རྐྱེན་དུ་འགྲོ་མི་ཐུབ་པ་ཅིག་བྱེད་ཐུབ་ན་ད་ང་རང་ཚོའི་རྒྱུད་ལ་ག་རེ་སྐྱེས་རེད་ཡང་བློ་སྦྱོང་བའི་ཚད་ཅིག་སྐྱེས་རེད་ག་ས་ན་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཟེར་དེ་རེད། ད་དུང་གོང་བུ་ཞིག་བུ་བྱེད་དགོས་བསམས་ན་དཀའ་ལས་ཁག་པོ་རེད་པ་ང་རང་ཚོ་ད་ད་དུང་ཡོང་བ་ཁོར་ཡོད་མ་རེད་ད་ང་རང་ཚོ་སེམས་ན་མི་འདུག་ང་ཚོ་ལྟ་བུའི་ད་ད་ད་ཡོད་མ་རེད་ནས་ན་ཚ་རེ་ཅུང་ཟད་ཞིག་གཟུགས་པོ་ལ་ཕོག་ཡོང་དུས་ག་རེ་སེམས་ནང་འདི་ཞིག་མ་སྐྱིད་པོ་ཞིག་ཆགས་ཀྱི་འདུག་བ་ད་དེ་འདྲ་བའི་ཅིག་རྐྱེན་ངན་པ་ཤུགས་ཆེ་བོ་འཕྲད་ན་ད་དཀའ་ལས་ཁག་པོ་རེད་ད་ཡིན་ན་ང་ཚོ་གོམས་ནས་ཡོང་ཡ་ཡོད་རེད་གསུངས་རེད་པ། གོམས་ནས་ཡོང་ཡ་ཡོད་རེད། ཡ་དེ་རྗེས་ད། གཉེན་པོའི་ཐོག་མའི་ཚད་ཕྱིན་པ་ཡིན་ཞིང་ད་དེ་འདྲའི་ཅིག་ང་རང་ཚོ་གཅིག། ཡི། རྐྱེན་བཟང་ངན་ག་རེ་འཕྲད་པ་ཡིན་ན་ད་གཉེན་པོའི་གཏོང་ལེན། ཅིག། ཉམས་ལེན་བྱེད་པའི་དང་དོན་དེ་ང་རང་བབས་སོང་ཟེར་དགའ་བ་སྒོམ། ཨན། ཅིག་ད་ནང་བཞིན་ག་རེ། ཨན། ཡིན། ཨན། ཅིག་མི་བདེ་བ་སྐྱེ་མ་བཅུག་པ་དེ་འདྲའི་ཅིག་བསྡད་ཐུབ་འདུག་ན་ད་ང་རང་ཚོ་རྒྱུད་ག་རེ། ཨན། བློ་སྦྱོང་གི་ཉམས་ལེན་གྱི་གཉེན་པོའི་ཐོག་མའི་ཚད་དུ་ཕྱིན་པ་རེད་ཟེར་གྱི་འདུག་གཉེན་པོའི་ཐོག་མའི་ཚད་དུ་ཕྱིན་པ་ཡིན། ཡིན་ཡང་དེ་བྱས་ད་མདོར་ན། བློ་སྦྱོང་སྒོམ་པའི་ཚེ་ད་འདི་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཟེར་དེ་གོ་ག་སང་དེ་སྡོམ་རྒྱག་དགོས་ཟེར་མདོར་ན་བློ་སྦྱོང་སྒོམ་པའི་ཚེ་མི་འདོད་པ་ཅུང་ཟད་བྱུང་བའི་ཚེ་ཡིད་མི་བདེ་བའི་རྒྱུན་བཙུགས་ནས་ཁོང་ཁྲོས་དགེ་རྩ་འཇོམས་པ་འདི་ཚང་ད་མདོར་བསྡུ་ན། བློ་སྦྱོང་ཉམས་ལེན་བྱེད་པ་དུས་ཚོད་ང་ལ་ཡིད་མི་བདེ་བ་དེ་འདྲའི་སྐྱེ་ཡོང་འདུག་ང་ལ་ང་རང་སུ་རྒྱུན་བཙུགས་སྐྱོ་བ་མར་རྒྱུན་བཙུགས་སུ་གཏོང་བ་ལ་ཡིད་མི་བདེ་བ་སྐྱེ་ཞེས་པ་འདི་ཨང་རྒྱུན་བ་བསྐྱངས་ནས་རང་རྒྱུད་ལ་ཡིད་མི་བདེ་བ་དེ་བཞག་ད་ཡིད་མི་བདེ་བ་ཇི་ཙམ་ཡོད་པ་དུས་ཚོད་ཀྱིས་ཁོང་ཁྲོ་སྐྱེ་གི་རེད་པ། རེད་པ། ང། ང་ཚོ་ཁོང་ཁྲོ་སྐྱེ་བའི་རྒྱུ་རྐྱེན་དེ་ཡིད་མི་བདེ་བ་རེད་དོ། རེད་མ་རེད། ཡ། ཡིན་པ་འདི་ག་པར་ཡོད་རེད། སྤྱོད་འཇུག་ནང་དུ་ཁོང་ཁྲོའི་རྒྱུ་དེ་ཡིད་མི་བདེ་བ་ཞེས་པ། ཡིད་མི་བདེ་བའི་ཟས་རྙེད་ནས་ཞེ་སྡང། ཞེ་སྡང་བརྟས་ཏེ་བདག་འཇོམས་གསུངས། ཁོང་ཁྲོའི་ཉེས་དམིགས་ཞིག་བསྟན། ད་ཁོང་ཁྲོ་མེད་པར་བཟོ་དགོས་རེད། ཁོང་ཁྲོ་མེད་པར་བཟོ་བ་ལ་ཁོང་ཁྲོའི་ཟས་ང་ཚོ་མ་བཟུང། ཁོང་ཁྲོ་ཡང་སྐྱེད་བྱེད་རྒྱུ་རྐྱེན་རབ་འདི་ཡིད་མི་བདེ་བ་རེད་ཡིད་མི་བདེ་བ་མེད་པར་བཟོ་དགོས་རེད། ད་ཡིད་མི་བདེ་བ་མེད་པར་བཟོ་ཡ་ཕྱིར་དུ། ད་ཡིད་མི་བདེ་བ་བྱེད་ཡ་འདུག་མི་འདུག་བརྟག་དགོས་རེད་སྐད་ཆ་དེ་རེད། བ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགར་ཅི་ཞིག

ད་ང་ཚོ་ཡིད་མི་བདེ་སྐྱེ་ཡག་རྒྱུ་རྐྱེན་ངོས་བཟུང། ཡིད་མི་བདེ་བ་སྐྱེ་བ་ཤེས་པ་དེ་བག། ཅིག། ཡིད་མི་བདེ་བ་དེ་བག་མེད་པར་བཟོ་ཡག་འདུག་མི་འདུག་བརྟག་དཔྱད་བྱས་མེད་པར་བཟོ་ཡག་འདུག་ན་ཁོ་ཡིད་མི་བདེ་བྱས་ཕན་ཡག་མི་འདུག་བ་ཐབས་ཤེས་བྱས། རེད་བ། ད་གལ་ཏེ་ཡིད་མི་བདེ་བ་དེ་བཅོས་ཡག་མེད་ན་ནི། ད་སེམས་མ་སྐྱིད་པ་བྱས་ཕན་ཡག་མི་འདུག་བ། རེད་བ། དེ་རེད་ད་སྡུག་བསྔལ་དང་ལེན་བཟོད་པ་དགོས་ཡག་རེད། རེད་བ། ང་ཚོ་ལས་ཉོན་གྱི་ཕུང་པོ་དེ་འདྲ་ཅིག་ལེན་ཕྱིན་ཆད་སྡུག་བསྔལ་བ་རེད་བ། མདོར་ན་ཉེ་བར་ལེན་ཕུང་པོ་དེ་ལྔ་པོ་ནི་སྡུག་བསྔལ་བ་ཟེར་གྱི་འདུག་བ། སྡུག་བསྔལ་འཁོར་བ་པོ་གཅིག་འབོག་པོ་སྡུག་བསྔལ་བ་རང་བཞིན་ཅིག་རེད་ད། དེ་ལས་སུན་སྣང་སྐྱེ། ཨ་ནི་མི་འདོད་པ་སྐྱེ་ནི་ཆོ་མི་འདུག་བ། དེ་ལས་ཁོ། སྡུག་བསྔལ་དང་དུ་བླང་ཞེས་འདྲི་གི་འདུག་བ། སྡུག་བསྔལ་ཚུར་དང་དུ་བླང། དེ་ཙམ་དུ་མ་ཟད་སྡུག་བསྔལ་ག་རེ་རེད། བྱང་ཆུབ་ལམ་དུ། འགྱུར་ཡག་རྐྱེན་དུ་འགྲོ་བར་བྱེད། ཨ་ནི་སྡུག་བསྔལ་མྱོང་བའི་གོ་ཆོད་པ། ཨ་སྡུག་བསྔལ་འདི་ཡང་སོ་སོ་ལ་ག་རེ། མི་གནོད་པ། ཨོ་འདུག་སེ་བ། དེ་ཡིན་ཙང་བློ་སྦྱོང་ཉམས་ལེན་ཡོད་མཁན་དང་མེད་མཁན་མཉམ་དུ་བསྡད་པའི་ཁོ་གཉིས་སྡུག་བསྔལ་གཅིག་པ་གཅིག་རྐྱང་གཅིག་དཔེར་ན་ལུས་ལ་ན་ཚ་རོ་གཅིག་པ་གཅིག་རྐྱང་ཕོག་པ་ནི། བློ་སྦྱོང་ཉམས་ལེན་ཡོད་མཁན་དེ། ལུས་ཀྱི་ན་ཚ་འབྱུང་བ་དེ་ལམ་དུ་འགྱུར་ཞེས་དང། ད་བློ་སྦྱོང་ཉམས་ལེན་མེད་ལུས་ཀྱི་ན་ཚ་འབྱུང་བ་དེ་ལམ་དུ་འགྲོ་བ་དེ་བཞག་ལུས་ཀྱི་ན་ཚ་འབྱུང་བ་དེ་དེ་སེམས་ལ་དཀའ་ངལ་བཟོས་ཞེས་དང། འོ་འདུག་སེ་རེད། དེ་ཁྱད་པར་ཆེན་པོ་འདུག་ག། གཅིག་ལ་སྡུག་བསྔལ་སྡུག་བསྔལ་ཡོད་པ་གཅིག་པ་སྡུག་བསྔལ་ཤུགས་ཆེ་ཆུང་གཅིག་པ་རེད་ཡོད་པ་གཅིག་པ་གཅིག་རྐྱང་ཡིན་ནའང་གཅིག་ག་རེ། དངངས་སྐྲག་འཇིགས་སྐྲག་རྒྱུར་འགྲོ་ཞེས་དང་གཅིག་ག་རེ། ཨ་ནི། དེ་ནི་བདེ་བའི་རྒྱུ་ས་དེ་དག་གང་འདུག་ན་བྱང་ཆུབ་སེམས་རྒྱུད་ལ་རྒྱ་སྐྱེད་འགྲོ་ཞེས་དང། ད་འདི་ཚོ་ཞེ་པོ་དམིགས་བསལ་ཅིག་རེད་དོ་ང་བསམ་ཡག་པོ་བཏང་ན།

འབབ་ས་དེ་ཡང་འབབ་པར་འགྲོ། ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་དགོས་པའི་རྒྱུ་མཚན་ག་ཟེར་ན། ཡིད་མི་བདེ་བ་སྐྱེས་སོང་ན་ཁོང་ཁྲོ་སྐྱེ་རེད། ཁོང་ཁྲོ་སྐྱེས་སོང་ན་དགེ་རྩ་འཇོམས་འགྲོ་རེད། འདི་རེད། ད་ང་ཚོ་ཉམས་ལེན་སོ་སོའི་ཉམས་ལེན་དེ། ད་ལྟ་བར་ཉམས་ལེན་བྱས་བྱས་པ་དེ་དོན་དང་ལྡན་དུ་ཕྱིན་འདུག་ཕྱིན་མི་འདུག་ད་དུང་བསམ་བཏང་དེ་ཡོད་པས་སོ་ད་སོ་སོས་པའི་ཉམས་ལེན་བྱེད་དུས་ང་ལ། ཨ་ཡ། ལོ། དཔེར་མཚོན། བཅུ་བཅོ་ལྔ་དེ་འདྲའི་གོང་ལ། ངའི་སེམས་གནས་སྟངས་དེ་འདྲ་ཅིག་ཡིན། རྟོགས་པ་དེ་རྒྱུད་ལ་སྐྱེ་མ་ཐུབ་པ་ཡིན་ནའང་དེ་ནས་ལོ་ཡི་ལྔ་སྔོན་དེ་འདྲ་བྱས་ནས་ད་ད་ལྟའི་སེམས་ཀྱི་གནས་སྟངས་དེ་འདྲ་ཅིག་ཆ་ཤས་སམ་སམ་ཡོད་པ་ཡིན་ན་རེ་བ་འགྱུར་བ་རབ་སྟེ། ད་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཟེར་ཡག་ནང་བཞིན་གྱི་བྱུང་ཐུབ་རྒྱུ་བྱུང་ན་དཔེ་ཡག་པོ་འདུག་ད་དེ་འདྲ་མ་བྱུང་ནའང་ཉིན་མ་གཅིག་ནང་ལ་ཆུ་ཚོད་ད་ཉི་ཚེ་བྱུང་དེ་ནང་ནས་ཀྱང་ཨ་ཆུ་ཚོད་དཔེ་ཅིག་ཕན་ཆགས་རོགས་སེམས་ཀྱི་ཞི་བདེ་བག་ཕེབས་དེ་ཐུགས་འདུན་འདི་གོ་བར་ལགས་ད་ཅུང་ཟད་ཅུང་ཟད་ང་ཚོ་ཡོང་གི་རེད་པ་མ་གཏོགས་གཞན་སྔ་མོའི་ང་རང་ཚོ་ཅིག་ཅིག་ལོ་ཆུང་ཆུང་རེད་ད་ནང་བཞིན་ད་བསམ་བཞིན་ལ་བཏང་མ་ཤེས་པའི་ཀ་ཏོ་ཞོགས་ཀ་ནས་ཅིག། དྲུག་བསྡེབས་པས་སུ་ཞིག་གོ་ན་མ་གཡེང་བ། འདི་རྗེས་ག་རེ་འདི་རྐྱེན་འདི་འཕྲད་མི་རེ་སྟོན་རྒྱུས་སུ་མེད་པ་ནས་སེམས་དངངས་སྐྲག་སྐྱག་དེ་བས་ཤུར་ཡོང་བ་འདུག་བ་ད་ཨོ་དེ་ཚོ་ཆུང་དུ་ཕྱིན་འདུག་ཕྱིན་མི་འདུག་ཨོ་དེ་ཚོ་ཆུང་དུ་ཕྱིན་ཨ་ནི་ཡིད་བདེ་ཞི་བདེ་ཆེ་རུ་ཆེ་རུ་འགྲོ་གི་འདུག་ཉམས་ལེན་འདི་ཏག་ཏག་ཚད་ཐུབ་ཡོང་གོ་རེད་ཡ། འདུག་སེ་རེད་ད་ཉམས་ལེན་བྱེད་གིན་བྱེད་གིན་སེམས་ལ་དངངས་སྐྲག་ཆེ་རུ་ཆེ་རུ་ཨ་ནི་ག་རེ་ཟེར་ན་ཅིག་གི་ཨོ་ལགས་སོ་ཡིད་མི་བདེ་བ་ཆེ་རུ་ཆེ་རུ་འགྲོ་གི་འདུག་ན་ཨོ་ད་འདི་ཉམས་ལེན་བྱེད་སྟངས་ནོར་ཡོད་ས་རེད་ཡིན་གཅིག་མིན་གཅིག་ང་ཚོ་འདི་བརྟག་དཔྱད་བྱས་གལ་ཆེ་བོ་རེད་ཤག། ཡ། དེ་ཅི། ད་དེ་ཡིན་ཙང་དགེ་བའི་བཤེས་གཉེན་ཤ་ར་བའི་ཞལ་ནས་ག་ཟེར་འོ་ཤ་བོ་བའི་ཞལ་ནས་འགའ་ཞིག་ན་རེ། ངེད་ཀྱི་དགེ་བཤེས་པ་ཐུགས་མ་བདེ་ཟེར་ཏེ། དེ་ཀུན་ལས་སྐུར་བ་ཆེ་བ་མེད་སྙམ། ད་ཤ་བོ་བས་ག་ཟེར་ན་ངེད་ཀྱི་དགེ་བཤེས་སུ་ན་ཁོ་རང་གི་དགེ་བའི་བཤེས་གཉེན་བརྗོད་ཟེར་བ། འོ་དེ་ད་མི་ཞིག་བདག་གིས་འདི་ལབ་ཀྱི་ཡོད་ཟེར་བ། འོ། ཤ་བོ་ཁོ་རང་དགེ་བའི་བཤེས་གཉེན་འདི་ལ་འོ་དགེ་བཤེས་ཐུགས་བདེ་པོ་ཞེ་དྲག་ཡོད་ས་མ་རེད། ང་ཚོ་ལབ་ཡོང་བ། འོ། བླ་མ་ཐུགས་བདེ་པོ་ཞེ་དྲག་ཡོད་ས་མ་རེད་ཟེར་ཡང་དེ་ལ་ང་ཚོ་ཡང་ག་རེ་འདུག་ཤོད་འགྲོ་གི་འདུག་བ། འོ་དེ་དཔེར་བླ་མ་ལ་སྐུར་འདེབས་བྱེད་པ་རེད།

ཡིད་བརྟན་པ་ཞིག་རྒྱུད་དུ་བསྟེན་པར་ཡོང་མི་འདུག་ག་འོ་དུ་ཟེར། རེད་ད་ཡིན་ནའི་ང་རང་ཚོ་བླ་མའི་ཐུགས་མ་དཀྲུགས་ཡ་ཟེར་ཡག་གི་བཤད་ཡ་ཞིག་འདུག་ག་བླ་མའི་ཐུགས་དཀྲུག་རྒྱུ་ཡོད་མ་རེད་ཟེར་ཡ་འདུག་ཡང་ན་བླ་མའི་ཐུགས་དཀྲུགས་པ་ནི་ཉེས་པ་ཆེན་པོ་རེད་ཟེར་གྱི་འདུག་ག་ད་མདོ་སོ་ང་རང་ཚོ་ཟམ་གདང་ཟེར་བ་རེད་པ་ཡང་བླ་མའི་ཐུགས་ཅིག་གལ་སྲིད་དགོངས་པ་ཚོམ་གྱི་ཡོང་དང་ནས་ཚོམ་ཡག་འདི་ག་རེད་ཟེར་ན་བླ་མ་ཁོ་རང་རྒྱུད་ཉོན་མོངས་པའི་ཆགས་སྡང་བློ་སྐྱེས་ནས་ཐུགས་འཁྲུགས་པ་མ་རེད་པ་ང་རང་ཚོ་ཡག་པོ་མ་བྱས་ཙང་ཨ་ཅིག་ཁྲོ་བ་མེད་ནའི་ཁྲོ་བའི་ཚུལ། དེ་ག་ནང་བཞིན་ག་རེ། ཆགས་པ་མེད་ཀྱང་ཆགས་པའི་ཚུལ་ཚུལ་བསྟན་ནས་ཨ་ནི་ཁྲོ་རྒྱུ་རེད་པ། འོ་དེ་རེད་ཁྲོ་རྒྱུ་ཡོད་པ་མ་རེད། བླ་མ་ལ་ག་རེ། ཁྲོ་སེམས་སྐྱེས་ན་དེའི་སྐད་ཅིག་མའི་གྲངས་དང་མཉམ་པའི། དམྱལ་བ་བསྐལ་པར་དམྱལ་བར་སྐྱེས་ནས། སྐྱེ་གི་རེད། ད་དེ་ག་རེ། བཤེས་གཉེན་ག་ཟེར་ན། བསྟེན་ཚུལ་ལོག་པའི་ཉེས་དམིགས་དེ་རེད་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་ནང་གི་ཉེས་དམིགས་ཅིག་རེད་པ། བླ་མ་ལ་ཁྲོ་སེམས་སྐྱེས་ནས་དེའི་སྐད་ཅིག་མའི་གྲངས་དང་མཉམ་ནི་སྐལ་བར་དམྱལ་བར་སྐྱེའོ། སྔགས་ལ་དེ་ཉིད་ཕྱོགས་མཛོད་དྲུག་རྒྱུད་དོན་གསུམ་བརྩོན་པས་དྲུག་ཡན་དམྱལ་བ་སོགས་སྤྲུལ་བ་དང་འདྲའོ། ཡོན་ཏན་སྔར་མ་སྐྱེས་ན་མི་སྐྱེ་ཞིང་སྐྱེས་ཟིན་སྙམ་པ། ཚེ་འདི་ནད་སོགས་མུ་སྟེགས་པ་དུ་མས་བརྩིགས་པ། ཕྱི་མོ་ངན་སོང་ནོར་དུག་མི་ལོང་བས་ཁྱབ་པ་ཚེ་རབས་ཐམས་ཅད་ཀྱི་རྒྱལ་པོའི་བཞིན་གྱི་འཕང་འོག་གཟིགས་ཏོ། ད་ང་ཚོ་ཤིང་ཉི་མ་བསྟན་བསྟན་ཚུལ་སློབ་པའི་ཉེས་མེད་དུ་དཔེ་དུག་ཆ་རེ་བཞག་ཡ། ཤིང་ཉི་མ་བསྟན་པའི་ཉེས་མེད་ལས་བསྟན་ཚུལ་སློབ་པའི་ཉེས་མེད་དུ་མ་བསྟན་པ་ཁོ་མ་བསྟན་པ་ཙམ་རེད། བསྟན་ཚུལ་སློབ་པའི་ཉེས་མེད་དུ་དཔེ་བཞེངས་ན་ཚ་བོ་འདུག་ག་ད་ང་རང་ཚོ། མ་བསྟེན་པ་དེ་བསྟེན་ཚུལ་ལོག་པའི་ཉེས་དམིགས་བྱུང་ཡག་དེ་ཉེན་ཁ་ཚ་པོ་འདུག་ང་ཚོ་དགེ་བའི་བཤེས་གཉེན་ཅིག་བསྟེན་ནི་བསྟེན་ཚར་བ་ད། བསྟེན་ཚར་བའི་རྗེས་སུ་ད་ལོག་རྟོག་སོགས་སྐྱེས་སོང་ད་ཚར་ཚར་འདུག་ག་ཚ་རིན་པོ་ཆེས་བཀའ་གནང་སོང་ད་ཡིན་ན་དགེ་བའི་བཤེས་གཉེན་བསྟེན་ཟེར་དེ། དཔེ་ཆ་དཔེ་ཁྲིད་བྱས་པ་ཙམ་གྱིས་ཨང། ཆོས་དང། ཕར་ཚུར་གཅིག་གིས་ཆོས་ཆོས་ཀྱི་ཐོག་ནས་སྐད་བཤད་པ་ཙམ་ཡོང་གི་མི་འདུག་ག་ང་ཚོ་འདྲ་བོ་ཡིན་ན་ག་རེ། ཆོས་གྲོགས། རྣམ་པ་རེད་པ། དེ་མ་ཡིན་པའི་ད་སོ་སོས་རྒྱུན་རིང་པོ་གཅིག་ཨ་ནི་གཅིག་དེ་ལ་ཨ་ནི་གཅིག་དཔེ་ཁྲིད་དེ་འདྲ་ཞུས་ཨ་ནི་བརྟག་ཨ་ནི་བརྟག་དཔྱད་བྱས་ནས་ཨོ་ཧོ་ད་དེ་ལ་བསྟེན་པ་ཡིན་ན་ང་འདི་ཕྱི་ཀུན་ཏུ་བསླུ་ས་མ་རེད་བསམ་དོན་དོན་ངེས་པ་རྙེད་པའི་མཚམས་དེ་ནི་ཨ་ནི་བསྟེན་ཡག་གི་བློ་དེ་ཨ་ང་ཚོ་མོ་སོ་ནི་འདི་འཇིག་པོ་རེད་སེ་ཏོ་ད་འདི་ང་ངས་ཁོ་བསྟེན་པ་ཡིན་ན་རེད་པ་ཁོས་ང་འདི་དང་ཕྱི་མ་ད་མདོར་བསྡུས་ན་འདི་ནམ་ཡང་བསླུ་ས་མ་རེད་བསམ་སོ་སོས་ངེས་པ་རྙེད་ཡག་ཞོར་རེད་པ།

དཔེ་ཤེས་ཀྱི་འདུག་ནའི་རེད་པ་ཅིག་ག་རེ་ཡོད་ནས་ད་ཁོ་རང་གི་ཅིག་དོ་ཁྲིད་ཤེས་པ་འདི་འདུག་ནའི་ཨ་དེ་ཙམ་དུ་མ་ཟད་ཨ་ནི་ཁོ་རང་མར་ཁྲིད་པའི་འདི་ཨ་ནི་ཁོ་རང་གི་ག་རེ་ཁྲིད་པའི་དོན་ཡང་ལག་ལེན་བྱེད་ཀྱི་འདུག་རེད་པ། ང་ཚོ་བསྟན་བཅོས་པ་དང་དོན་མཐུན་པ་ནང་གི་དོན་མཐུན་པ་དེ་གལ་ཆེ་ཡིན་པ་དོན་མཐུན་པ་འདུག་མི་འདུག་བརྟག་དཔྱད་བྱས་ཨོ་དོན་མཐུན་པ་ཡོད་ཨོ་ཟེར་གྱི་ད་ཅིག་ཡོད་པ་ཅིག་ར་འཕྲོད་ཀྱི་འདུག་ན་ད་དེ་ཡང་དོན་མཐུན་པ་ཟེར་ཡ་དེ་ཉིན་མོ་གཅིག་ཡིན་ཟླ་བ་གཅིག་ནང་ར་འཕྲོད་ཀྱི་མ་རེད། ལོ་དང་ལོ་བར་བརྟག་དཔྱད་བྱས་ནས་ཁོས་ཅིག་མྱ་ངན་འདི་ལ་བརྟག་དཔྱད་བྱས་ན་ཁོ་ཚད་ཐུབ་པ་ཞིག་ཧ་གོ་གི་རེད་མ་གཏོགས་ཉི་མ་གཅིག་གཉིས་དང་སུ་ཡོད་ན་བརྟག་ཞིབ་བྱེད་ཐུབ་རུང་བ་ཨ། ཉི་མ་གཅིག་ལ་བས་ཉི་མ་གཅིག་གཉིས་དང་ཁོ་གལ་བ་རེད་སྙམ་པར་ཤེས་རྒྱག་བྱས་པ་ཨ་མིག་བུ་ཟིང་ཟིང་རེད་ཅིག་ཐུག་རེད་དེ་ཕར་ཕར་ལོས་དུས་གང་ལ་ཨང་ཁོ་ཀོ་ད་ལེན་ཡོད་དུས་ན་ཡོང་གི་རུ་བ་ཨང་དེ་ཡོད་ན་ད་ཁོ་ཚད་ཐུབ་ཡོད་མ་གལ་ཡིན་ཞིང། གཞུང་ནང་དགེ་བའི་བཤེས་གཉེན་གྱི་ཡོན་ཏན་འདི་ག་ཚོད་ཁོ་ཚང་དགོས་ཏོ། བཅུ་གནས་དགོས་ཀྱི་རེད། ད་དེ་མ་བྱུང་ནས། ལྔ། མ་མཐའ་ལ་ཡང་ད་ཡོན་ཏན་གསུམ་ཚང་དགོས་རེད་གསུངས་རེད་རང་དང་གཞན་ལས་གཞན་གཅེས་པར་བཟུང་མཁན་ཨ་ནི་ཡོན་ཏན་དང་སྐྱོན་གཉིས་ནང་ཡོན་ཏན་ཤས་ཆེ་བ། འདི་དང་ཕྱི་མ་ནང་གི་ཕྱི་མ་གཙོ་བོ་གཅིག་རེད་དགོས་རེད་ཟེར་འདུག་དགེ་བའི་བཤེས་གཉེན་ང་རང་ཚོ་བསྟེན་སའི་དགེ་བའི་བཤེས་གཉེན་འདི་ལ་རེད་བ། ཨོ་དོན་འདི་ད་བསམ་བཏང་དགོས་ཡོད་ས་རེད་དགེ་བའི་བཤེས་གཉེན་ཡག་པོ་ཞིག་མེད་ན་ཚར་ཚར་འདུག་བ་ང་ཚོ་རེད་བ། ད་ཅི་གང་བྱེད་ཡ་མི་འདུག་ཡ། ད་གོང་ནང་བསླབ་བྱ་ནང་གསུང་བཤད་རེད་བ། ད་འདྲི་ཟེར་ཡང་ང་ཚོ་འདུག་ཚོ་འདྲ་བ་ཟེར་མི་འདུག་ད་འདྲ་བ་མེད་པ་ད་མར་འདི་ཡིན་ནས་ད་གཙོ་བོ་འདི་ལྟར་སྐབས་དོན་བོར་འགྲོ་བ་ཆགས་འདུག་ཡ་ད་འདི་ནས་ག་ཚེ་ད་ཤ་བོ་བས། འགའ་ཞིག་ན་རེ་ངེད་ཀྱི་དགེ་བའི་བཤེས་གཉེན་པ་ཐུགས་མ་བདེ་ཞེས་ཟེར་ཏེ་འདི་ཀུན་ལས་སྐུར་པ་འདེབས་ཆེ་བ་མེད་ད་སྐུར་འདེབས་འགྲོ་སྟངས་འདུག་ཟེར་འདུག་བ་ད་དགེ་བའི་བཤེས་གཉེན་གྱི་འདི་འབའ་ཞིག་རྒྱུ་དུས་བསྟན་པ་རེད་བ་ཟེར་བར་དོགས་འདུག་ན་རེ་བ་བློ་སྦྱོང་གི་ཉམས་ལེན་ཚད་དང་ལྡན་པ་ཞིག་རེད་བ་ཟེར་ད་དེ་ལ་ཡིད་མི་བདེ་བ་འདུག་ཟེར་ཡ་འདི་སྐུར་འདེབས་རེད་བ་འོ་འདི་རེད།

ད་ནི་བ་དང། ལེ་ལན་ཐམས་ཅད་ག་རེ་རེད་གཅིག་ལ་བདའ་ཨང་ཟེར་ཁོ་རེད་འདུག་ག། ད་ཁོའི་རྫུན་རྐུབ་དོན་ཁོའི་སྐྱོན་ཆ་ཚང་ཧ་གོ་དུས་གང་རང་གཅེས་འཛིན་གྱི་མིང་ཨམ་ཅོག་གོ་བས་ནས་དངོས་འབྲེལ་ཞེན་པ་ལོག་ཡ་དེ་འདྲའི་ཡུལ་བ་ཡོང་གི་ཡོད་ཟེར་བློ་སྦྱངས་པའི་སྟོབས་ཀྱིས་རེད་བ། དེ་ཡིན་ཙང་ད་འདི་བར་ལོག་པའི་མཚམས་འདི་ལ་ག་རེ་ཨང་ང་ཚོ་བློ་སྦྱངས་པའི་ཚད་དངོས་དེ་རེད་ཟེར་འདུག། སྔོན་འགྲོའི་རྟེན་གྱི་ཆོས་བཞི་སེམས་པ་ནས་བརྩམས་ཏེ་ཟེར་བློ་སྦྱོང་ཡུལ་དང་པོ་དེ་སྔོན་འགྲོའི་ཆོས་ཀྱི་སྔོན་འགྲོའི་རྟེན་གྱི་ཆོས་བཞི་རེད་བ་སྔོན་འགྲོའི་རྟེན་གྱི་ཆོས་བཞི་སེམས་པ་ནས་བརྩམས་ཏེ

དེ་གོམས་པར་འདི་ནི་གཅེས་འཛིན་འདི་ལོག་སོང་ན་འདྲི་བ་ད་འདི་ནང་བཞིན་ཆ་ཚང་ལ་ཕར་བཞག་རྒྱུ་ཡིན་ཟེར་རེད་སྔོན་འགྲོ་ཆོས་ཀྱི་རྟེན་ཆོས་ཀྱི་རྟེན་སྔོན་འགྲོ་རྟེན་གྱི་ཆོས་བཞི་ནས་ཨ་ནི་དངོས་གཞི་བྱང་ཆུབ་ཀྱི་སེམས་གཉིས་ཡོད་རེད་བ་དོན་དམ་བྱང་ཆུབ་སེམས་ཡན་ཆད་ཀྱི་ཉམས་ལེན་ག་རེ་བྱས་པ་དེ་ཉམས་ལེན་དེ་དང་དེའི་མི་མཐུན་ཕྱོགས་འདི་ཏག་ཏག་ང་ཚོ་ལོག་ཐུབ་འདུག་ན་ཨ་ནི་ག་རེ། ཨ་སྦྱངས་པའི་ཚད་ངོ་མ་འདི་རེད། ད། ད་བཤེས་གཉེན་གྱི་བསྟེན་ཚུལ་སྐབས་སུ་ད་ང་ཚོ་དངོས་སུ་ད་ཡོང་གི་མོ་ད་ཁོ་འཕྲོད་ཆོག་གི་འདུག་ག་བཤེས་གཉེན་བསྟེན་ཚུལ། དེས་ན་བཤེས་གཉེན་བསྟེན་ཚུལ་ལྟ་བུ་ཡིན་ན། རང་རྒྱུད་ལ། བླ་མ་ཐ་མལ་དུ་ཞེན་པའི་ཞེན་པ་འདི། འོ། ཤུགས་ཆུང་རུ་འགྲོ་ཡ། འོ་འདི་འགྲོ་ཐུབ་ཀྱི་འདུག་ན། བཤེས་གཉེན་བསྟེན་ཚུལ་སྐབས་ཉམས་ལེན་བྱས་པ་འདི་འགྲིག་སོང་རེད། རེད་པ། ད་ང་ཚོ་བཤེས་གཉེན་བསྟེན་ཚུལ་ཉམས་ལེན་བྱས་བྱས་བྱས། བླ་མ་ཐ་མལ་དུ་ཞེན་པ་ཤུགས་ཆེར་ཆེར་ཆེར་འགྲོ་འདུག་ན། འོ། ད་སྦྱངས་པའི་ཚད་ལོངས་ཡོད་མ་རེད། སྦྱངས་པའི་ཚད་འདི་ག་རེ། མ་ལོག་པར་ད་འདུག་ཟེར་ཟེར། ད་འདི་ཆ་ཚང་བཞག་རྒྱུ་ཡོད་ཟེར། རེད་པ། དཔེར་ན། རྐྱེན་ཅི་བྱས་ཀྱང་དལ་འབྱོར་ཆུད་མི་ཟོས་ཨོ་དེ་བ་ད་སྔོན་འགྲོའི་ཆོས་ཀྱི་རྟེན་ནང་གི་དང་པོ་དལ་འབྱོར་རྙེད་དཀའ་ཚུལ་གཅིག་ཆ་བཞག་སྟེ་བྱེད་ཀྱི་འདུག་བ། དཔེར་ན་རྐྱེན་ཅི་བྱས་ཀྱང་དལ་འབྱོར་ཆུད་མི་ཟོས་ཤིང་སྙིང་པོ་ལེན་པའི་བློ། བློ་རིག་བཅོས་མིན་རྒྱུད་ལ་བྱུང་བ་ལྟ་བུ་ཨོ་དེ་རེད། དཔེར་ན་དལ་འབྱོར་རྙེད་དཀའ་ཚུལ་སྐབས་སུ་ཉམས་ལེན་དེ་ཡག་པོ་བྱུང་མ་བྱུང་དེ་ག་པར་ལྟ་དགོས་རེད་ཚད་དེ་ལྡན་མ་ལྡན་བྱུང་མ་བྱུང་དེ། ཨ་ང་རང་ཚོ་གིས་དལ་འབྱོར་གཅིག་ཆུད་ཟོས་སུ་མ་བཏང་ཡ། ཨ་ཅིག་གིས་ཨོ་ལགས་སོ།

གྱི་ནར་འཕང་གཉིས་ཡོད་གཉིས་ཀ་ཟེར་ན་འདོད་མོད་གྱི་ནར་འཕང་སིག་ཏུ་བྱེད་རིམ་གཅིག་གསུངས་ལ་ཡ་ད་འདི་ཡིན་ཆ་གཅིག་རེད་ཤག་གང་ལྟར་ཡ་ད་རང་རང་གིས་ཨོ་ལ་སོ་ལམ་ཉམས་སུ་ལེན་འདུག་ང་ལམ་དེའི་མི་མཐུན་ཕྱོགས་དེ་ང་རང་ཚོའི་རྒྱུད་ལ་ལོག་འདུག་འདུག་ན་གཉེན་པོ་རང་རྒྱུད་ལ་སྐྱེས་མི་མཐུན་ཕྱོགས་དེ་ཕར་ལོག་ཐུབ་འདུག་ན་ཨོ་ད་འདི་བློ་འབྱོངས་པའི་ཚད་ངོ་མ་དེ་རེད་དེ་རེད་རེད་པ། བློ་སྦྱོང་གི་དམིགས་ཡུལ་འདི་རེད་པ་འོ་དེ་རང་རྒྱུད་ལ་སྐྱེ་བའི་ཆེད་དུ་བློ་སྦྱངས་པ་རེད་སྦྱངས་པ་ནང་བཞིན་དེ་རང་རྒྱུད་ལ་སྐྱེས་སོང་ན་བློ་འབྱོངས་པའི་ཚད་ངོ་མ་འདི་རེད་པའོ་འདུག་ཟེར་རེད།

ད་བློ་ཡེངས་ཀྱང་ཐུབ་ཀྱི་སེ་འོག་ལ་འདུག། ཡེངས་ཀྱང་ཐུབ་ན་འབྱོངས་ཡིན་སེ་ད་བློ་འབྱོངས་པའི་ཚད་ཅིག་རེད་གསུངས་དེ་འོག་ལ་རེད། ད་དེ་ཚད་མ་རྫོགས་གོང་ནས་བློ་འབྱོངས་པའི་རྟགས་དེ་གསུངས་བཞག་འདུག་ད་བློ་འབྱོངས་པའི་རྟགས་དེ་སྔོན་ལ་ཞུ་ཤེས་ཀྱི་འདའ་བློ་འབྱོངས་པའི་འབྱོངས་རྟགས་ཆེན་པོ་ལྔ་ལྡན་ཟེར་དེ་རེད་བློ་འབྱོངས་པའི་རྟགས་དེ་ལ་རྟགས་ག་ཚོད་ཡོང་རེད་རྟགས་ཆེན་པོ་ལྔ་ཡོང་གི་རེད། ཡ། ད་འདི་རང་བཞིན་རྟགས་ལ་འདའ་ཐུབ་པ་ཞིག་མིན་འགྲོ་ཚང་རྟགས་ལ་བཀོད་མིན་ན་དཔེར་ན། ད་འབྱོངས་རྟགས་ཆེན་པོ་ལྔ་ནང་གི་དང་པོ་ག་རེད་ཟེར་ན་བྱང་ཆུབ་ཀྱི་སེམས་གསུང་རབ་ཀུན་གྱི་སྙིང་པོ་མཐོང་ནས་དུས་ཐམས་ཅད་དུ་གོམས་པར་བྱེད་པའི་ག་རེད།

རེད་པ། ཡང་དེ་བཞིན་ད་ནང་བཞིན་རང་རྒྱུད་ཀྱི་ཉོན་མོངས་འཇོམས་པ་ལ་དཀའ་སྤྱད་ཀྱི་སྲན་འཛུགས་པས་དཀའ་ཐུབ་ཆེན་པོ་དང་རང་རྒྱུད་ཀྱི་བདག་ཏུ་འཛིན་པའི་བདག་འཛིན་ལ་ཉོན་མོངས་པ་འཇོམས་ཡག་གི་ཆེད་དུ་དཀའ་བ་སྤྱད་ནས་སྲན་འཛུགས་པའི་ཚེ་དང་བ་ན་ཅིག་ང་ཚོ་མོ་སོ་རིག་པ་སྒྲིམ་ཐུབ་མཁན་འོ་དེ་འདྲ་ཅིག་ན་དེ་ལ་ག་རེ་རེད་དཀའ་ཐུབ་ཆེན་པོ་ང་ཚོ་དཀའ་བ་སྤྱད་ས་དེ་ན་ནོར་བ་ཅིག་སྤྱད་རེད་བ་འོ་དེ་ས་རེད།

འོ་དེ་བྱས། ད་དེ་ནི་དགེ་སྦྱོང་ཆེན་པོ་ཟེར་དེ་རེད། ལུས་ངག་གི་སྤྱོད་པ་ཐེག་པ་ཆེན་པོའི་ཆོས་བཅུ་དང་མི་འབྲལ་བར་ཉམས་སུ་ལེན་ཐུབ་མཁན་ཡོད་ན། དེ་ག་ཟེར་ན་དགེ་སྦྱོང་ཆེན་པོ། ད་འདི་ལུས་ངག་གི་སྤྱོད་པ་ཐེག་ཆེན་གྱི་ཆོས་བཅུ་ཟེར་དེ་ཕར་ཕྱིན་བཅུ་རེད། རེད་བ། ནམ་རྒྱུན་མངོན་རྟོགས་རྒྱན་གྱིས་སོགས་ཨ་མ་ཤིང་ཆོས་སྤྱོད་བཅུའི་བདག་ཉིད་ཀྱི་ཟེར་བྱེད་བ་མངོན་རྟོགས་རྒྱན་གྱི་ག་རེད་ད་འདི་ཁ་ཐུག་མ་རེད་བ། ལུས་མདོར་བསྟན་ཁ་ཐུག་རེད་བ། ཆོས་སྤྱོད་བཅུ་ཡི་བདག་ཉིད་ཀྱི་སེ་ཆོས་བཅུ་ཟེར་དེ་རེད་ད་འདིར་རྣམ་བཤད་སྙིང་པོའི་རྒྱན་ལ་དེའི་ཚིག་མཚོན་གཏིང་ཚུལ་མི་འཁྲུལ་བ་ཡིན་གསལ་སྒྲེང་བྱས་ན་ཆོས་བཅུ་ཞེས་པ་ནི་ག་རེད། ཁ་ཅིག་གིས་ཆོས་བཅུ་ཟེར་རྣམ་མཁྱེན་མཚོན་བྱེད་ཆོས་བཅུ་ལ་གོ་འདུག་དེ་མ་རེད་གསུང་བ་རེད་འདིར་ཆོས་བཅུ་ཟེར་ག་རེད། ཨ་སྦྱིན་པ་ལ་སོགས་པ་ཕར་ཕྱིན་བཅུ་དེ་གོ་དགོས་རེད་ཨོ་དེ་རེད་ད་གང་ལ་ཡང་ལུས་ངག་གི་སྤྱོད་པ་ཐམས་ཅད་ཐེག་པ་ཆེན་པོའི་ཆོས་ཨ་ནི་ཕར་ཕྱིན་བཅུ་དང་མི་འབྲལ་བ་དེ་འདྲ་ཞིག་བྱུང་སོང་ན་དེ་ལ་ག་རེ་རེད་དགེ་སྦྱོང་ཆེན་པོ་ཟེར་གྱི་རེད། ཡིད་ཆེས་དང། བྱང་ཆུབ་ཀྱི་སེམས་ཡན་ལག་དང་བཅས་པའི་རྣལ་འབྱོར་རྒྱུན་དུ་གོམས་པར་བྱེད་པས་ན་རྣལ་འབྱོར་པ་ཆེན་པོ། ད་བྱང་ཆུབ་ཀྱི་སེམས། ཁོ་རང་དངོས་གཞི་དེ་རེད་བ། དེའི་ཡན་ལག། ཨ་ནི། ཚོགས་བསགས་སྒྲིབ་སྦྱང་བྱེད་ཡག་དང་ཁོ་ན། བྱང་ཆུབ་སེམས་ཁོ་རང་དངོས་གཞི་འདི་བྱས་དེའི་ཡན་ལག་ག་རེ་ཟེར་ན། ད་ནི་ཡན་ལག། དེ་ཚོ་རེད་བ། ཨ་ནི། རྐྱེན་ངན་ལམ་དུ་སྒྱུར་བ། ཨ་ནི་བདག་སྣང་ཞེས་ག་རེ། ད་ནི། བློ་སྦྱོང་དོན་བདུན་མའི་ནང་གི། ཕྱི་མ་ག་རེ། ལྔ་པོ་དེ་ཡན་ལག་བཞག་སོང་དང་པོ་དེ་སྔོན་འགྲོ་བྱས་གཉིས་པ་དེ་དངོས་གཞི་བྱས་ཕྱི་མ་ལྔ་པོ་དེ་ག་རེ་རེད། ཡན་ལག་ཡིན་པ་དང་ཡན་ལག་དང་བློ་སྦྱོང་གི། རྐྱེན་ངན་ལམ་དུ་སྒྱུར་བ་ལ་སོགས་དེ་ཚོ་རེད་དེ་དག་ཐམས་ཅད་ང་རང་ཚོ་རྒྱུན་དུ་སྒོམ་ཐུབ་པ་བྱེད་ཀྱི་ཐུག་བྱེད་ཐུབ་པ་ཡོད་ན་དེ་ལ་ག་རེ་རེད་རྣལ་འབྱོར་པ་ཆེན་པོ་འདི་རེད་བཞག་འོ་དེ་ད་ཆ་ཚང་ཆེན་པོ་ཆེན་པོ་ཞེས་མིང་ཞིག་འདུག་ག་ད་ཆེན་པོ་ཆེན་པོ་ཟེར་བ་འདི་ཨ་ནི་ག་རེ་ཟེར་ན་གཙོ་བོ་བསམ་པ་རྒྱ་ཆེན་པོའི་རྩེ་ཟེར་བུ་ཡིན་ཙང་ཨ་ནི་དེ་ལ་ག་རེ་ཨ་ནི་ཆེན་པོ་ཟེར་ཐ་སྙད་སྦྱར་བ་སེམས་དཔའ་ཆེན་པོ་འདུལ་འཛིན་པ་ཆེན་པོ་དཀའ་ཐུབ་པ་ཆེན་པོ་ཟེར། ཨ་ནི་ག་རེ་རེད་དགེ་སྦྱོང་ཆེན་པོ་རྣལ་འབྱོར་པ་ཆེན་པོ་ཟེར་ཨོ་དེ་རེད། སེམས་རྒྱ་ཆེན་པོ་དེ་འདྲའི་རྩིས་ཟིན་ཡོང་དུས་ཨ་ནི་ཉམས་ལེན་བྱས་ན་ཆེན་པོ་ཆགས་འགྲོ་འདུག། སེམས་རྒྱ་ཆུང་ཆུང་གིས་ཟིན་ཡོང་དུས་ཨ་ནི་སྦྱིན་པ་པའི་ཅིག་དངོས་པོའི་ཆ་ནས་རྒྱ་ཆེན་པོ་ཞེ་པོ་བཏང་བ་ནའི་སྦྱིན་པ་ཆེན་པོ་ཆགས་མི་འདུག་སྦྱིན་པ་ཆེན་པོ་ཟེར་ཡག་དེ། སེམས་རྒྱ་ཆེན་པོ་དེའི་རྩིས་ཟིན་པའི་ཨ་ནི་སྦྱིན་པ་ཅིག་ལ་ག་རེ་སྦྱིན་པ་ཆེན་པོ་ཨོ་དེ་རེད་དེ་ཡིན་ཙང་ཨོ་ད་འབྱོངས་རྟགས་ཆེན་པོ་ལྔ་ཟེར་ཡག་དེ་རེད་བཞག་འབྱོངས་པའི་རྟགས་དེ་ལ་ཨ་ནི་ག་རེ་ཟེར་ན་གང་ཟག་ཁོ་རང་འདི་འདྲ་བོ་ལྔ་ཡོང་དགོས་རེད་སེམས་དཔའ་ཆེན་པོ་འདུལ་འཛིན་པ་ཆེན་པོ་དཀའ་ཐུབ་པ་ཆེན་པོ་དགེ་སྦྱོང་པ་ཆེན་པོ་རྣལ་འབྱོར་པ་ཆེན་པོ་ཟེར་འོ་དེ་བྱས། ཡང་ད་བློ་འབྱོངས་པའི། ད་འོ་དེ་རེད་འབྱོངས་རྟགས་ཆེན་པོ་ལྔ་ཟེར་དེ་རེད་ད་འདི་སོགས་ལྔ་ཚང་སོང་ད་དེ་ནས་ང་ཚོ་བློ་འབྱོངས་པའི་ཚད་གཅིག་པོ་དེ་འོ་དེ་ག་རེ་ཟེར་ན་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་དེ་རེད། ད་དེ་བློ་འབྱོངས་པའི་ཚད་གཅིག་རེད་ག་རེ་ཟེར་ན་ང་ཚོ་རང་གིས་པའི་བློ་སྦྱོང་བའི་ཉམས་ལེན་བྱས་པ་དེ་ཚད་དང་ལྡན་པ་ཡིན་མིན་དེ་ག་འདྲ་བལྟ་དགོས་རེད་ཟེར་ན་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་ཞེས་གསུངས་ཏེ་དཔེར་ན་ཡེངས་ཀྱང་ཐུབ་ན་འབྱོངས་ཟེར་ན་དཔེར་ན་རྟ་རྩལ་ཅན་ཡེངས་པའི་ཚེ་རྟ་འདྲོགས་ན་མི་ལྟུང་བ་བཞིན་དུ། དཔེར་ན་རྟ་རྩལ་ཤིན་ཏུ་པའི་རྟ་རྩལ་ཆེན་པོ་ཡོད་མཁན་གྱི་གང་ཟག་དེས་རྟ་ལ་ཞོན་ཡོང་དུས་སྒང་ལ་རྟ་འདྲོགས་པ་ཡིན་ནའི་ཁོ་རྟ་ནས་རྒྱུན་ནས་ཟག་གི་མི་འདུག་ཁོ་རང། ཅིག་སེམས། རྟ་རྩལ་ཤིན་ཏུ་ཆེ་བ་དེ་རྟ་སྒང་ལ་ཞོན་དུས་ཁོ་རང་སེམས་གཡེངས་བསྡད་པ་ཡིན་ན་རྟ། འདྲོགས་པ་ལ་སོགས་པ་ག་རེ་བྱས་པ་ཡིན་ནའི་ཁོ་རྟ་མར་ཟག་གི་མ་རེད་བ་ཁོ་ག་རེ་ཟེར་ན་རྟ་རྩལ་ཤིན་ཏུ་ཆེ་བ། དེ་ལྟར་ང་ཚོ་བློ་སྦྱངས་ནས་སྦྱངས་བྱས་ནས་ག་ཙམ་བློ་གོམས་པའི་སྟོབས་ཀྱིས་ཨ་ནི། ཅིག་བག་མེད་དང་དེ་འདྲའི་སྤྱོད་པ་ཅུང་ཟད་ཙམ་དུ་ཤོར་བ་ཡིན་ནའི། ཨ་ནི། འོ་ལགས་སོ་ང་ཚོ་ཉམས་ལེན་འདི་ཉམས་མི་འགྲོ་བ་དེ་འདྲ་ཡོང་གི་རེད་དེ་འདྲའི་ཚེ་ན་ང་རང་ཚོ་ལ་ག་རེ་རེད། ཨ་ནི། འོ་ལགས་སོ། བློ་སྦྱོང་གི་ཚད། ཚང་རེད་ཟེར་འདི་རེད་བཞག། རྟ་རྩལ་གཡེང་བའི་ཚེ་རྟ་འདྲོགས་ཀྱང་འདྲོགས་ཟེར་ན་ཧ་གོ་གི་ཡོད་རེད་པས། རང་ཚོ་རྟ་ཞོན་མ་མྱོང་ཙང་ཧ་གོ་གི་མ་རེད་རྟ་ཞོན་མྱོང་ངས། རྟ་ཡོད་རེད་པས་འདི་ལ། མང་ཆེ་བོང་བུ་མེད་འགྲོ་ཟེར་ན་ཟེར་རེད། དྲ་ཐག་དྲ་ཐག་དྲ་ཐག་བྱེད་མི་ཡོད་ཚོད་ས་ཆི་མང་ཆེ་བོང་བུ་རེད་དོ་བ་བོང་བུ་ལ་རྔ་མ་དེ་རྔ་མ་དེ་འདྲ་ཡོད་མ་རེད་བ་བོང་བུ་ཡིན་གྱི་རེད་བསམ་སོང་རྟ་ཡོད་རེད། རྟ་རིགས་འགའ་ཤས་པེ་འདྲོགས་ཡག་པེ་ཡོད་རེད་འདྲོགས་ཡག་ཟེར་དོ་བ་ན་འདོད་པ་ཆེ་ཚགས་ཚེ་སྒྲ་ཐེངས་བཅུ་མཛེས་སྒྲ་སྒྲ་དུ་རེ་གོ་བས་ཨབ་ཉམས་འདྲོགས་འགྲོ་ཡག་དེ་འདྲ་ཡོད་རེད།

དཔེར་ན་ད་མི་འོས་ས་ནས་སྒྲོ་སྐུར་སོགས་མི་སྙན་པ་གློ་བུར་དུ་གློ་བུར་བ་ཅིག་བྱུང་ཡང་ཁ་ཟེར་ཁ་ཟེར་བྱ་བ་སྟོན་པ་གཏོང་བ་ནི་སངས་རྒྱས་བཅོམ་ལྡན་འདས་ད་ང་རང་ཚོ་མི་འོས་པའི་ཆ་ནས་གཟིགས་དང་ད་མི་འོས་པ་ཟེར་གྱི་རེད་པ་དང་མི་ཞེ་སྡང་ཅིག་སྤྱོད་པ་དགའ་ནམ་རྒྱུན་ནམ་རྒྱུན་མ་རྒྱུན་ག་བྱུང་མ་བྱུང་ལབ་བསྡད་མཁན་དེ་འདྲ་ཡོད་རེད་བ་འོ་དེ་ཚོའི་ངོས་ནས་ང་རང་ཚོ་ལ་ཁ་ཅིག་སྒྲོ་འདོགས་བྱེད་ཀྱི་རེད་ཁ་ཅིག་སྐུར་འདེབས་བྱེད་ཀྱི་རེད་བ་ཁ་ཅིག་སྒྲོ་འདོགས་ག་རེ་བྱེད་ཀྱི་རེད་ང་རང་ཚོ་སྐྱོན་མེད་ན་སྐྱོན་འདུག་ཟེར་སྐུ་སྒྲོ་འདོགས་རེད་བ་ཁ་ཅིག་གིས་ཅིག་བྱས་མིན་ཨོ་ད་ཁོ་ཅིག་ཅི་ག་བྱེད་ཀྱི་མི་འདུག་ཁོ་ཅིག་ཡོད་མ་རེད་ཟེར་ཡང་སྐུར་འདེབས་བྱེད་མཁན་དེ་འདྲ་ཡོང་གི་འདུག་ཨོ་དེ་འདྲ་ཡོང་དུས་སྒང་ལ་ཨ་ནི་ང་ཚོ་བསམ་བློ་ག་རེ་གཏོང་དགོས་ཟེར་ན་ཨ་ནི། རྟ་རྩལ་ཅན་ཨ་ནི་ག་རེ་ཟ་ཡེངས་པ་ཡིན་ནའི་ག་རེ་ཟེར་ན་ཨོ་དེ་ནང་བཞིན་ག་རེ་ཟེར་ན་རྟ་ལས་མི་ལྷུང་བ་ནང་བཞིན་ཉམས་ལེན་ག་རེ་བྱེད་ཟེར་ན་ཨོ་ད་ཁ་བཏང་ཅིག་བྱེད་ཡག་དེ་ང་ཙམ་མ་ཟད་བཅོམ་ལྡན་འདས་ལའང་ཡོད་རེད་པ་ད་ང་ལྟ་བུའི་ཡིན་རེད་པ། ཁ་ཁ་ཟེར་ཁ་ག་ཟེར་ན་ཁ་ཟེར་ཕྱར་ཀ་གཏོང་བ་འདི་སངས་རྒྱས་བཅོམ་ལྡན་འདས་ལ་ཡང་མང་པོ་ཡོད་རེད། རང་རེས་ལས་ངན་བསགས་པའི་འབྲས་བུ་ཡིན་པ་གོར་མ་ཆག་གང་དག་བདག་ལ་ཁ་ཟེར་རམ། ད་སྤྱོད་འཇུག་ཚིག་རེ་བ་ཨོ་དེ་རེད་བྱས་ན་ད་བདེ་འགྲུས་བར་གྱུར་ཐུག་གོ་རེད། གང་དག་བདག་ལ་ཁ་ཟེར་རམ། གཞན་དག་གནོད་པ་བྱེད་པའམ་དེ་བཞིན་ཕྱར་ཀ་གཏོང་ཡང་རུང་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར་ཨོ་དེ་རེད། ད་རང་གི་པའི། ཅིག་བཟུ། ཉམས་ལེན་ལ་བར་གནོད་རྒྱུ་དེ་བར་དེ་བཞག་ལྟ་ནི་མ་ལྷུང་རྒྱུ་དེ་བར་དེ་བཞག་ཨ་ནི་ད་འདུག་ག་རེ་ཟེར་ན་ཨོ། ང་ལ་ལྟ། ཅིག་ཁ་གཏོང་ཉིད། ང་ལ་འབད་ཅིང་གནོད་པ་བྱེད་འདི་དག་ཐམས་ཅད་ཨ་ནི། ཨ་ནི། བླ་ན་མེད་ཡང་དག་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་སྐལ་བ་དང་ལྡན་པར་ཤོག་ཁོ་ལ་ཕར་བསྔོ་བ་བྱེད་དོ་འོ་དེ་རེད། གཞན་དག་གནོད་པ་བྱེད་དེ་བཞིན་ཕྱར་ཀ་གཏོང་ཡང་རུང་ཐམས་ཅད་ག་རེ། བྱང་ཆུབ་སྐལ་ལྡན་གྱུར། སངས་རྒྱས་གོ་འཕང་ཐོབ་ཡང་ཤོག་ཁོ་སྙིང་རྗེ་རེ་བ། འོ་དེ་རེད་བ་སྙིང་རྗེ་བསྒོམ། ཨ་ནི་ལྷག་པར་དུ་ཁོ་ལ་སྨོན་ལམ་བརྒྱབ་སྟེ་བྱེད་དགོས་ཡོད་ཟེར་རེ་བ། འདི་སྤྱོད་འཇུག་ཡིན་པ། དེ་ཕྱིར་སྤྱོད་འཇུག་བཟོད་པའི་ལེའུ་ན་ཡོད་དྲན་སོ་རེ་བ།

ཨོ་དེའི་དཔེ་ཅིག་ཁྱེད་རང་ཚོ་ཤུགས་རྒྱབ་སྦྱང་ཐུབ་ན་དཔེ་ཡག་པོ་ངོ་ཟེར་རེད་ངོ་འདྲི་ཡིན་ད། ད་གཞན་དག་ཅིག། གར་སྦྱངས་ནས་ཅི་ཐག་མི་ཕན་པ་དེ་ཡོག་མ་རེད་དེ། ད་འདིར་གར་སྦྱངས་དུས་ལོ་དེ་གཞོན་པོ་གང་དེ་རིག་པོ་ཏིས་ཡོག་རེད་བ། ད་ཡང་ལོ་ཡག་སླེབས་དུས་གཟིགས་འབུག་བསམ་ས་ཡོད་ནི་ཟིན་ཐུབ་ཀྱི་མ་རེད། ལོ། ད་ཆོག་ཅིག་ནི་གོ་ཅིག་འབད་བརྩོན་བྱས་ཡ་ཤུགས་ཆུང་འགྲོ་འདུག་ཨ། ཨོ་ད་ད་ཡིན་གཅིག་མིན་གཅིག་སྤྱོད་འཇུག་འདི་ཆ་ཚང་སྤྲད་ཐུབ་ན་ཡག་པོ་ངོ་ཟེར་རེད། ད་ང་ཚོ་སྨྱོན་མ་འཕྲད་རེད་ཟིན་མོ་རེད། ལོ་ཨོ་བཅོ་བརྒྱད་ག་ཅིག་ཡིན་ད་དེང་སང་བྱས་ཏེ་བྱས་ཚར་བཞག་རྒྱུ་ཡོག་མ་རེད་བ། ཨོ། དེ་བཞིན་ལོ་བཞིའི་མངའ་སྡེ་བཅོ་བརྒྱད་ནས་སོང་གོ་མ་ར་ས་ལ། བཞིན་བློ་རིག་དུ་བ་སིན་ན་ད་ག་ས་དོན་དུ་བྱེད་དུ་བ་ཞིག་ཟིན་རེད། ཨ་འདི་ནས་བརྗེད་བརྗེད་བརྗེད་ཨ་ག་ལས་ཅིག་ལ་ཅིག་གོ་རེད་ད་ལས་ལོ་ཆེར་ཆེར་ཕྱིན་ཨོ་ད་དེ་རྒྱུ་དེ་མ་བརྗེད་རྒྱུ་ཡོད་མ་རྒྱོ་ད་ཇེ་བདེ་ཞག་མི་འདུག་ད་ཚིག་འགའ་རེ་ཏིག་ཏིག་མགོར་དྲན་ཡོང་དུས་ཏིག་ཏིག་མི་འདུག་གང་ད་ཡོད་ད་འདི་ན་རག་མ་སོང་བེ་ཅི་གང་དེ་མེད་འགྲོ་ཨོ་དེ་རེད་བྱས་ཙང་ད་ལ་ག་ད་ད་ལ་ག་ས་ཟེར་ན་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར་ཞེས་སྙིང་ཐག་པ་ནས་བྱུང། ཚེ་ཨ་ནི་འབྱོངས་པའི་རྟགས་འདའོ། ཨོ་དེ་རེད་ད་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་དེ་རེད། ཡང། འདི་བྱས་ད་གང་ཚང་སྔ་མ་འདི་འདི་འབྱོངས་པ་ཡེངས་ཀྱང་ཐུབ་ན་འབྱོངས་པ་ཟེར་འདི་འདྲ་བོ་ཅིག་སྤྱོད་འཇུག་ཁོ་ན་ན་ཡོད་རེད་པ་ཕན་ཚུན་འཇུག་སེམས་རང་རྒྱུད་ལ་སྐྱེས་པས་ན་ཡང་ཅིག་འདྲ་ཧད་ཆོག་རེད་དེ་ནས་བཟུང་སྟེ་གཉིད་ལོག་གམ་བག་མེད་གྱུར་ཀྱང་བསོད་ནམས་ཤུགས་རྒྱུན་མི་འཆད་པ་དུ་མ་ཞིག་ནམ་མཁའ་མཉམ་པ་རབ་ཏུ་འབྱུང། དེ་འདྲ་བོ་རེད་བ་དེ་ནི། འཇུག་སེམས་རང་རྒྱུད་སྐྱེས་སོང་ན། ཨ་ནི་བག་མེད་པ་དང་གཉིད་ཁུག་པ་དང་ར་རོ་ར་བཟི་བ་ག་རེ་རེད་ར་ར་བཟི་བ་དང་ད་དེ་འདྲ་བྱས་བདེ་བའི་གནས། དགེ་བ་ངང་གིས་འཕེལ་འགྲོ་གི་རེད་ཟེར་འདུག་བ། ད་འདི་ཡང་ཅིག། བསམ་སྟངས་ཅིག་གཅིག་འདུག་བ། རེ་བ་ཆ་ཐམས་ཅད་དེ་གོ་ཡིན་དྲག་པོ་མི་འདོད་འདི་ནི་བསམ་སྟངས་ཅིག་གཅིག་འདུག་ཡ། ད་བཞི་པ་བློ་སྦྱོང་བ་རྣམས་ཀྱི་འདའ་བར་མི་བྱེད་པའི་དམ་ཚིག་ད་འདན་བྱ་གིན་པས་ཡ། དེ་རིང་མི་ཞིག་ར་མི་འདུག། ནི་ཡར་སླེབས་མི་འདུག་བ་ཞིག་ན་སུ་སླེབས་མི་འདུག།